ཡུལ་གང་པོའི་ནང་ང་ཨི་ན་ཟླའི་ཚེས་བརྒྱད་ཚུག་པ་འཛམ་གླིང་སྤྱི་ལྡན་ནི་བུ་མོའི་ཞག་དང་འབྲེལ་ཏེ་སྒྲིག་རིམ་འགྲུལ་ལིན་ཡོད་མཁན་དང་ཙོགས་ལ་དེ་རིང་སེག་མོལ་ལི་གཙོ་གནས་སི་ཀ་བུ་མོ་ཀུན་ནིས་དབུ་ཁྲིད་མཛད་བྱས་སི་སྐོར་ལ་སློབ་སྦྱོང་སལ་བྱས་སི་སྒྲིག་རིམ་ཞིག་ཚིར་ནང་བཞིན་འགོ་བཙུགས་མཛད་དེ་ནོག་ལ་དྭགས་སི་ནང་ང་ཀོ་བིད་ནད་རིམས་སི་བཞི་སྟེ་གནས་སྟངས་སྒུ་ནོལ་འཇོག་སི་ལིའ་ཆ་ཡིན་ཡོད་དེ་ནོག་དག་སའི་རིངས་ལ་གླེ་རྫོང་ངི་ནང་ང་ཀོ་བིད་ཏི་ནད་པ་བརྒྱ་ནང་ཉི་ཤུ་རྩ་གཅིག་དང་ཀར་གིལ་ལི་ནང་ང་གཉིས་ཐེས་ཏེ་བསྡོམས་སི་ནད་པའི་གྲངས་ཀ་བརྒྱ་ནང་ཉི་ཤུ་རྩ་གསུམ་ཡོད་དེ་ནོག།

ཡུལ་གང་པོ་དང་ཙོགས་ལ་རྒྱ་གར་རང་དབང་ངི་ལོ་སྟོན་བདུན་ཅུ་དོན་ལྔ་པ་གླེ་རླུང་འཕྲིན་ཁང་ངི་གནས་ཚུལ་སྡེ་ཁག་གི་ཕྱོགས་ནས་གསན་མཁན་མི་དམངས་ཀུན་ནི་མདུན་ལ་དྲི་བ་མཛད་དེར་ཅི་ཞིག་ཡོད་གླེ་རླུང་འཕྲིན་ཁང་ངིས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཨོ་གསྟི་ཟླ་ནས་ཕར་ལ་ལ་དྭགས་རང་སྐྱོང་ཚོགས་པ་དང་ཟུང་འབྲེལ་ལ་ཞག་དང་གནས་ཚུལ་ལི་ནང་ང་དྲི་བ་རེ་རེ་མི་དམངས་ཀུན་ནི་མདུན་ལ་འབོར་རིན་ཞིག་ཡིན་ནོག་དྲི་བ་ཀུན་ནི་ལན་འགྲིག་མཁན་སལ་མཁན་ཀུན་ནི་བར་ལ་རྒྱན་བཏངས་ཏེ་མིང་འབིང་མཁན་བ་སོ་ལ་སང་ཕུལ་ལིན་ཞིག་ཡིན་ནོག་ཨ་ཟ་དི་ཀ་ཨམ་རིད་མ་ཧུ་ཚབ་དང་འབྲེལ་ཏེ་གྲལ་སྒྲིག་བཅོ་ཡིན་ཡོད་མཁན་དྲི་བ་དྲི་ལན་ནི་སྒྲིག་རིམ་མི་ནང་ང་ཁག་ལས་ན་བཟའ་ཐང་ཚན་ཁན་མི་དམངས་སྒོ་ནས་ལུད་འཇགས་གཅིག་ཚུགས་པ། རླུང་འཕྲིན་ཁང་ཨེ་ན་སུ་སྡེ་ཁག་ཨེ་ཁ་ཅང་དང་ཨི་མེལ་ཨི་ཁ་ཅང་ཨར་ཨེན་ཡུ་ལེ་ཝན་ཏུ་ཐི་རི་ཨེད་དི་རེད་ཇི་མེལ་ལྡོད་ཀོམ་ཨི་ཁ་རང་རང་ཨེ་ལན་དགུན་ཁྲོ་བཅུ་ག་རྫ་དགོས་སྟེ་ནོག་ཚན་ཁན་མི་དམངས་སྒོ་ནས་ལན་དགུན་ས་ལ་གཅིག་དང་རང་རང་ཨེ་མིང་ཁ་ཅང་དང་མོ་བའི་ལམ་བར་དགུན་སྒར་མེད་གསལ་པོ་འདི་ཨ་རྫ་དགོས་སྟེ་ནོག།

བློ་བཟང་རྡོ་རྗེ་མུལ་སྦེ་ག་ཐོབ་སྟེ་ནོག། ཀ་ས་ད་ཁྱབ་བསྒྲགས་ཤིག་གསན་ན་མཛད། དེ་རིང་ནས་ཕར་ལ་གནས་ཚུལ་སྡེ་ཁག་གི་ཕྱོགས་ནས་ཟླའི་ནང་ང་ལན་གཉིས་གཟའ་ཉི་མ་དང་པོ་དང་གསུམ་པ་རིམ་སི་ལ་དྭགས་སི་སྤྱི་ཚོགས་སི་ནང་ང་འགྱུར་བྱ་བཟང་པོ་ཁྱོང་མཁན་དྲག་ཞན་ཀུན་ནི་ཀ་དམིགས་བསལ་ལི་སྒྲིག་རིམ་ཞིག། མཚན་ནི་ཆུ་ཚོད་དགུ་དང་སྐར་མ་བཅོ་ལྔའི་ཀ།

ཨི་ཞག་ཀུན་ནི་རིངས་ལ་ཡུལ་ལི་ཁག་སོ་སོའི་ནང་ང་ཞག་དང་མགོ་རྒྱན་སོ་སོའི་ཀ་སྒྲིག་རིམ་སྣ་ཚོགས་ཤིག་གྲལ་སྒྲིག་མཛད་དིན་ཡོད་དེ་ནོག་ཡང་མར་ཅི་ཟླའི་ཚེས་བརྒྱད་འཛམ་གླིང་སྤྱི་ལྡན་ནི་བུ་མོའི་ཞག་གི་སྐབས་ལ་ལས་ཁག་སོ་སོའི་ནང་ང་ཕྱག་ལས་སྒང་ཤང་མཛད་མཁན་བུ་མོ་ཀུན་ལ་ན་རི་ཤག་ཏི་པུ་རུ་སྐར་ཕུལ་བྱས་ཡིན་ནོག་དེ་རིང་བུ་མོའི་བདུན་ཞག་དང་འབྲེལ་ཏེ་སེག་མོལ་ལི་གཙོ་གནས་སི་ཀ Women Leadership Program ཞུས་ཏེ་བུ་མོ་ཀུན་ནི་དབུ་ཁྲིད་མཛད་བྱས་སི་སྐོར་ལ་སློབ་སྦྱོང་སལ་བྱས་སི་སྒྲིག་རིམ་ཞིག་ཚིར་ནང་བཞིན་འགོ་འཛུགས་མཛདས

ཡང་སྐུ་ཞབས་བསོད་ནམས་དབང་ཕྱུག་གི་ཕྱོགས་ནས Women's Leadership Program ཡི་ནང་ལོགས་ག་བུ་མོ་ཀུན་ནི་སློབ་སྦྱོང་ངི་ཕི་འ་སྒོར་བྱེ་བ་གཅིག་གི་དངུལ་རོགས་སལ་ལ་མཛདས། མཛད་སྒོའི་སྐབས་བརྩི་བའི་སྐུ་མགྲོན་པ་སྐུ་ཞབས་རིན་ཆེན་ལྷ་མོ་གསུང་བཤད་སལ་ལིན་ཞིག་ལ་དྭགས་རང་སྐྱོང་ཚོགས་པའི་ནང་ང་བུ་མོ་ཀུན་ནི་ཕི་འ་གོ་ས་ཧྲིལ་ཏེ་འབོར་བྱས་དང་གཞུང་ངི་འཆར་གཞི་སྣ་ཚོགས་སི་ཕན་ཐོགས་ཚང་མ

རང་སྐྱོང་ཚོགས་པའི་ས་སྤོལ་ས་གནས་སི་སྤྱི་འཐུས་སྨན་ལྷ་རྡོ་རྗེ་ནོར་བུ། བླ་མ་ཡུ་རུ་ས་གནས་སི་སྤྱི་འཐུས་ཌོག་ཊར་དངོས་གྲུབ་རྡོ་རྗེ་དང་གཞན་ལས་ཁག་སོ་སོའི་ནང་དབུ་ཁྲིད་མཛད་མཁན་བུ་མོའི་དབུ་སྐྱོང་མང་པོ་ཞིག་གིས་ཞལ་འཛོམས་སྐྱོད་དེ་འདུག་པིན་གླེ་རླུང་འཕྲིན་ཁང་ངི་གནས་ཚུལ་ལི་སྡེ་ཁག་གི་ཕི་འ་ང་ཚེ་བརྟན་བཀྲ་ཤིས། ལ་དྭགས་དབུས་གཞུང་མངའ་སྡེའི་ནང་ང་མདང་ཀོ་བིད་ནད་རིམས་ནས་ནད་པ་བཅུ་དགུ་རྒྱལ་མཁན་ཁྱབ་བསྒྲགས་བཅོས་ཏེ་ནོག་ཡང་ནད་པ་ཚང་མ་གླེ་རྫོང་ནས་རྒྱལ་མཁན་ཁྱབ་བསྒྲགས་བཅོས་ཏེ་ནོག་ཨི་ན་དུས་ལ་མདང་ལ་དྭགས་སི་ནང་ང་ཀོ་བིད་པོ་ཟི་ཏིབ་ནད་པ